རྩ་བ་ནས་མ་ཚང་བ་ཅིག་ནི་ཉིན་མཚན་ཐམས་ཅད་དུ་ཡང་ནི་སྙིང་པོ་བླང་དགོས་རེད། ཉིན་མཚན་ཐམས་ཅད་དུ་ཡང་ནི་ཚེ་འདི་ཡི་བྱ་བ་ལ་མ་གཡེལ་བ་ཅིག་ནི་སྙིང་པོ་བླང་དགོས་རེད། དཔེར་ན་ལ་ཆ་བཞག་གི་ཡིན་ན་ང་རང་ཚོ་ནས་ལས་ཀ་ཆེན་པོ་བྱེད་ཐུབ་མཁན་གྱི་འཕྲུལ་འཁོར་འདྲ་མོ་ཅིག་བྱས་ཡོད་པ་ཡིན་ན། ལས་ཀ་ཆེན་པོ་ཅིག་ཉི་མ་རེ་ལ་སྒོར་མོ་སྟོང་ཕྲག་མང་པོ། སྒོར་མོ་སྟོང་ཕྲག་མང་པོ་སྐད་ཅིག་རེ་ལ་སྟོན་ཐུབ་མཁན་གྱི་ཅ་ལག་དེ་འདྲ་བཟོ་ཐུབ་མཁན་གྱི་འཕྲུལ་འཁོར་ཅིག་ཡོད་པ་བྱས། དེ་མི་གཞན་པ་ཅིག་རང་ལ་གཡར་བྱས་ནས་དུས་ཚོད་དེ་ཁྱོད་ཚིག་ཅི་ཟེར་ཅི་བཞག་དགོས་དེའི་རིང་ལ་ཡང་ག་ཚོད་བེད་སྤྱོད་གཏོང་ཐུབ་ཀྱི་ཡོད་ན་གཏོང། ད་ནི་ང་ལ་ཚུར་འཁྱེར་ཤོག་ཨ་ཟེར་ལབ་པ་ཡིན་ན། མི་དེ་ལྟོ་ཡང་ཟ་གི་མ་རེད། སྐད་ཆ་ཡང་བཤད་གི་མ་རེད་གཉིད་ཡང་ཁུག་གི་མ་རེད་སྐད་ཆ་བྱེད་ཀྱི་མ་རེད་ཁོ་ག་རེ་རེད་ཟེར་ན་དངངས་སྐྲག་དེ་གྱིས་ཁོ་དུས་ཚོད་ཡལ་འགྲོ་བའི་དངངས་སྐྲག་དེ་གྱིས་ཞེ་པོ་ཅིག་དཀའ་ལས་རྒྱབ་བྱས་ནས་ཁོ་བེད་སྤྱོད་ག་ཚོད་གཏོང་ཐུབ་ཐུབ་གཏོང་དགོས་རེད་བ། དེ་ག་རེ་རེད་ཟེར་ན་བརྙན་པོ་རེད་མི་ལ་གཡར་བཞག་མཁན་གྱི་ཅ་ལག་རེད་ཁོ་ཕར་སྟེར་དགོས་རེད་བ། དེ་ཚོའི་རིང་ལ་སོ་སོས་ག་ཚོད་བེད་སྤྱོད་གཏོང་ཐུབ་ན་ཁེ་བཟང་རེད་བ་ཁོ་ཁེ་བཟང་རེད་དེ་རེད་བ། དེ་བེད་སྤྱོད་དེ་ཡང་ད་ག་སེ་མ་ཡིན་པ་ཆེན་པོ་ཞིག་ལ་གཏོང་ཐུབ་པ་རེད། ཨ་ཐི་དང་བཅས་པ་ཅིག་ལ་ང་ཚོའི་ལུས་རྟེན་དེ་ཡང། དེ་ནི་བརྙན་པོ་ཡི་ལུས་ཅིག་རེད་མི་ལ་གཡར་བཞག་མཁན་གྱི་ལུས་དང་གཤིན་རྗེ་འཆི་བདག་རྒྱལ་པོ་ལ་གཡར་བཞག་མཁན་ལུས་ཅིག་རེད། དེ་ཡི་རིང་དེ་ལ་གཤིན་རྗེ་འཆི་བདག་རྒྱལ་པོས་གཡར་བཞག་མཁན་ཕར་འཁྱེར་ཤོག་ཨ་ཟེར་མ་ལབ་བར་དུ། བེད་སྤྱོད་ག་ཚོད་གཏོང་གི་ཡིན་ན་བེད་སྤྱོད་གཏོང་པ་ཡིན་ན་དོན་ཆེན་པོ་འགྲུབ་ཐུབ་པ་རེད། དེ་ཚོའི་རིང་ལ་ཉིན་མཚན་ཐམས་ཅད་དུ་ནི་འབད་རྩོལ་ཅིག་བྱས་ནས་སྒྲུབ་མ་ཐུབ་པ་ཡིན་ན་ནི་ལུས་དེ་དུར་ཁྲོད་ལ་འགྲོ་བ་རེད་ཟེར། ཉིན་མཚན་ཀུན་ཏུ་ཉིན་མཚན་ཀུན་ཏུ་སྙིང་པོ་ལེན་པའི་བློ་ཟེར་དེ་དེ་ཡིན་པ་རེད། ཉིན་མཚན་ཐམས་ཅད་དུ་བླང་དགོས་ཡག་དེ། ག་རེ་རེད་ཟེར་ན། དོན་ཆེན་པོ་བསམ་བྱས་ནས་དོན་མེད་དུ་འདའ་བ་དེ་ཕངས་པ་བྱེད་དགོས་རེད་ཟེར། དོན་ཆེ་བསམས་ན་དོན་མེད་འདའ་བ་ཕངས། ཨ་ནི་ཤིན་ཏུ་རྙེད་དཀའ་བ་ཡིན་ཙང་ཁྱོད་ཚེ་གཅིག་མ་གཏོགས་མེད་པ་རེད་དེ་ཡང་མི་ལ་གཡར་བཞག་མཁན་དེ་ཡིན་ཙང། ཉིན་མཚན་ཐམས་ཅད་དུ་དྲན་ནས།

ད་ལྟ་རང་གཡར་བཞག་ནས་བྱོན་ཡོད་དེ་ལ། སོ་སོ་རང་དབང་ཡོད་པའི་གནས་སྐབས་དེ་ལ་བྱེད་དགོས་རེད་ཟེར་དེ་ལ་བརྟེན་ནས། ཉིན་མཚན་ཀུན་ཏུ་སྙིང་པོ་ལེན་པའི་བློ། རྒྱུན་ཆད་མེད་པར་སྐྱེ་བར་བྱིན་གྱིས་བརློབས། ལུས་སྲོག་གཡོ་བ་ཆུ་ཡི་ཆུ་བུར་བཞིན་མྱུར་དུ་འཇིག་པའི་འཆི་བ་དྲན་པ་དང་ཤི་བའི་རྗེས་སུ་ལུས་དང་གྲིབ་མ་བཞིན་དཀར་ནག་ལས་འབྲས་ཕྱི་བཞིན་འབྲང་བ་ལ། ངེས་པ་བརྟན་པོ་རྙེད་ནས་ཉེས་པའི་ཚོགས་ཕྲ་ཞིང་ཕྲ་བ་རྣམས་ཀྱང་སྤངས་ནས་དགེ་ཚོགས་མཐའ་དག་སྒྲུབ་པར་བྱེད་པ་རྟག་ཏུ་བག་དང་ལྡན་པར་བྱིན་གྱིས་བརློབས། ད་དེ་འཆི་བ་མི་རྟག་པ་ཅིག་ངན་སོང་གི་སྡུག་བསྔལ་ཅིག་སྐྱབས་འགྲོ་ཅིག་ལས་འབྲས་ཅིག་ཚང་མ་དང་བཅས་དེའི་ཚིགས་བཅད་གཉིས་པོ་དེའི་ཁོངས་སུ་འདུས་པ་རེད། འཆི་བ་མི་རྟག་པ་དེ་ག་རེ་རེད་ཟེར་ན་རང་གི་ལུས་སྲོག་དེ་གཡོ་བ་ཆུ་ཡི་ཆུ་བུར་དང་གཅིག་པ་རེད་ཟེར་ཆུ་ཡི་ཆུ་བུར་དེ་ད་ལྟ་ཡོད་ཀྱིན་ཡོད་ཀྱིན་ལ་མེད་མེད་པར་ཆགས་འགྲོ་རེད་བ་དེ་ཡིན་ཙང་རང་གི་ལུས་དེ་ལ་ཡིད་བརྟན་ཁྱོན་ཡོད་མ་རེད་སང་ཉིན་ཟ་ཡག་འདྲ་མོ་དང་དུས་སང་ཟ་ཡག་འདྲ་མོ་དང་ལོ་ལྔ་དྲུག་ཅིག་ཟ་ཡག་འདྲ་མོ་དང་དེ་ནས་ལོ་བརྒྱ་ཕྲག་མང་པོའི་གྲ་སྒྲིག་བྱེད་ཁ་བྱེད་པ་ཡིན་ནའི་ཁོ་ལོ་བརྒྱ་ཕྲག་མང་པོ་བསྡད་རྒྱུ་ཡོད་མེད་ཧ་གོ་མ་རེད་བ།

ཆོས་ཁོ་ན་བྱེད་དགོས་པ་ཐག་བཅད། ལག་ཏུ་སུ་ཅི་ནས་བྱེད། བྱས་པ་ཡིན་ནའི་ཕན་གྱི་མ་རེད་ལུས་སྲོག་གཡོ་བ་ཆུ་ཡི་ཆུ་བུར་མྱུར་དུ་འཇིག་པའི་འཆི་བ་དྲན་པ་དང་ཟེར་དེ་ལག་རྗེས་འདྲ་མོ་དེ་འོ་དེ་འདྲ་ཅིག་བཞག་དགོས་ཀྱི་མི་རེད། ད་ཤི་ཚར་སོང་ན་ག་རེ་བྱེད་ཀྱི་རེད་ཟེར་ན་མེད་དུ་མི་འགྲོ་བ་སྐྱེ་བ་ཅིག་བླང་དགོས་རེད་མ་གཏོགས་སྐྱེ་བ་མ་བླངས་པར་བྱས། ཚེ་ཕྱི་མ་སྐྱེ་བ་བླང་མི་དགོས་རེད་ཅེ་ན་ཡག་ཤོས་དེ་རེད་དེ་སྐྱེ་བ་བླང་མི་དགོས་ཡག་རྒྱུ་ནི་ཡོད་མ་རེད་བ།

དེ་ལ་དེ་ནས་ངེས་པ་བརྟན་པོ་རྙེད་ནས་ཉེས་པའི་ཚོགས་ཟེར། ད་དེ་ཡི་བར་དེ་ནི་ག་རེ་རེད་ཟེར་ན་དཀོན་མཆོག་དཀོན་མཆོག་ལ་སྐྱབས་སུ་འགྲོ་བའི་སྐྱབས་འགྲོ། ངན་སོང་གི་སྡུག་བསྔལ་དེ་འདྲ་ཡོད་རེད་པ། ཤི་བའི་རྗེས་སུ་ནི་དཀར་ནག་ལས་འབྲས་གཉིས་པོ་དེའི་རྗེས་སུ་འབྲང་བྱས་ནས་ནག་པོ་མི་དགེ་བའི་ལས་དེ་ང་རང་ཚོ་མང་བ་དང་ལྕི་བ་དང་སྔོན་ལ་བྱས་པ་དང་གང་གའི་སྒོ་ནས་ལས་ཀྱི་འཁོར་བ་ལྕི་གང་དང་ཉེ་བ་གང་དང་གོམས་པ་གང་ཟེར་སྔོན་བྱས་གང་ཡིན་དེ་དག་ལས་སྔ་མ་སྔ་མ་རྣམ་སྨིན་འགྱུར་ཟེར་ཏེ་ཚང་མ་དང་གཅིག་ཚང་དགོས་རེད་པ། ཚང་བ་ཡིན་ཙང་ནག་པོ་མི་དགེ་བའི་ལས་ཀྱི་འབྲས་བུ་སྔོན་ལ་སྨིན་པ་ཡིན་ན་ངན་སོང་སོགས་དུ་འགྲོ།

དེ་ནས་ཐར་པ་ནི་སྐྱབས་སུ་འགྲོ་ནི་སངས་རྒྱས་ལ་སྐྱབས་སྟོན་པ་པོ་དང་ཆོས་ལ་སྐྱབས་དངོས་དང་དགེ་འདུན་ལ་སྐྱབས་སྒྲུབ་པའི་གྲོགས་སུ་དམ་བཅས་ནས་ལྷག་པར་དུ་ཡང་དེ་ནི་ཆོས་དཀོན་མཆོག་དཀར་ནག་ལས་འབྲས་གཉིས་པོ་དེ་ཚུལ་བཞིན་དུ་སྲུང་བྱས་ནས་ནག་པོ་མི་དགེ་བའི་ལས་ནི། ཆུང་རིམ་ནས་སྤང་གང་ཐུབ་ཅིག་སྤངས། དཀར་པོ་དགེ་བའི་ལས་ཡིན་ན་ཆུང་རིམ་ནས་བསགས་གང་ཐུབ་ཅིག་བསགས་བྱས་ནས་བསགས་གང་ཐུབ་ཅིག་བསགས་བྱས་ནས་ལྟོས་སུ་བསྡད་པ་ཡིན་ན་ནི་ངན་སོང་གི་སྡུག་བསྔལ་ལས་ཡང་ཐར་ནི།

སྤྱད་པས་མི་ངོམས་སྡུག་བསྔལ་ཀུན་གྱི་སྒོ་ཡིད་བརྟན་མི་རུང་སྲིད་པའི་ཕུན་ཚོགས་ཀྱི་ཉེས་དམིགས་རིག་ནས་ཐར་པའི་བདེ་བ་ལ། དོན་གཉེར་ཆེན་པོ་སྐྱེ་བར་བྱིན་གྱིས་རློབས་ཟེར་དེ་སྐྱེས་བུ་འབྲིང་གི་གནས་སྐབས་དེ་ཡིན་པ་རེད་སྐྱེས་བུ་འབྲིང་གི་གནས་སྐབས་ད་སྐྱེས་བུ་ཆུང་ངུ་ཡི་གནས་སྐབས་སུ་དཀར་ནག་ལས་འབྲས་གཉིས་པོ་དེ་ཚུལ་བཞིན་དུ་སྲུང་བ་ལ་བརྟེན་ནས་ཚེ་ཕྱི་མ་མངོན་མཐོ་ལྷ་མི་ཡི་གོ་འཕང་ཅིག་ད་རྙེད་ཀྱི་རེད་དེ་རྙེད་པ་དེའང་ཡིད་བརྟན་ཡོད་མ་རེད་པ། ངན་སོང་གི་སྡུག་བསྔལ་ལས་རེ་ཞིག་ཙམ་ཐར་མ་གཏོགས་གཏན་དུ་ཐར་ཡོད་མ་རེད་ཡང་ཤི་ནས་སླར་ཡང་དེ་ནས་ངན་སོང་དུ་མར་ལྷུང་དགོས་བྱུང་ཟེར་ན་ཨེ་ཕན་གེགས་མེད་པ་ཆགས་རེད་པ།

མཐོ་བ་ཆ་བཞག་གི་ན་འཁོར་ལོས་སྒྱུར་བའི་རྒྱལ་པོ་དང། ཉི་མ་ཟླ་བའི་ཁང་བཟང་དང། ཚངས་པ་བརྒྱ་བྱིན་ལ་སོགས་པ་དེ་ཚོའི་སྐྱེ་བ་ལེན་མྱོང་བ་རེད་དེ་ཡང་མར་ཅིག་ཟག་འགྲོ་དུས། ངན་སོང། ངན་སོང་མུ་མཐའ་མེད་པ་དེ་འདྲ་ཅིག་ནང་ཟག་ཅིང། དེ་འདྲ་ཅིག་ནང་ནི་དམྱལ་བ། མནར་མེད་ཀྱི་བུད་ཤིང་འདྲ་མོ་ཞིག་ལ་འགྱུར་དགོས་ཡ་དེ་འདྲའི་མང་པོ་ཅིག་ཆགས་ཡོད་རེད་པ། དེ་ཡིན་ཙང་མཐོ་བ་ལ་ཡིད་བརྟན་ཡོད་མ་རེད་ཀོ། ཡིད་བརྟན་མི་རུང་ཟེར་དེ་དེ་རེད།

ཚེ་སྔ་མ་དང་ཚེ་རྗེས་མ་ད་ཕར་དེ་བཞག་ནས་ཚེ་འདི་ག་ལ་ཡང་ཚེ་སྟོད་ལ་དགྲ་དེ་ཚེ་སྨད་ལ་གཉེན་ཆགས་འགྲོ་གི་འདུག་པ་ཚེ་སྟོད་ལ་གཉེན་དེ་ཚེ་སྨད་ལ་དགྲ་ཆགས་འགྲོ་གི་དེ་འདྲ་མང་པོ་ཅིག་འདུག་པ་དགྲ་གཉེན་གཉིས་ཟེར་མཁན་དེ་ཡིད་བརྟན་རུང་བ་ཅིག་རྩ་བ་ནས་ཡོད་མ་རེད་ཀོ་དགྲ་ཡིན་ཟེར་ནས་བདེན་པར་དགྲ་བདེན་པར་འཛིན་དགོས་ཡས་ཅིག་དང་གཉེན་ཡིན་ཟེར་ནས་གཉེན་བདེན་པར་ལ་འཛིན་དགོས་ཡས་ཅིག་རྩ་བ་ནས་ཡོད་མ་རེད་ཀོ་གློ་བུར་གློ་བུར་དུ་འགྱུར་འགྲོ་དགོས་པ།